བླ་མ་མཆོད་པ་ཁོ་རང་རང་གི་ཆོས་ཚོགས་ཞིང་ནང་བཞིན་གྱི་འབྲི་ཡག་རེད། དེ་ལ་ཁ་བསྒྱུར་བྱེད་ཡག་དེ་གཙོ་བོ་དེ་བག་ཕུག་གིན་ཕུག་གིན་བྱེད་དགོས་རེད། འོག་ལ་འོ་མའི་རྒྱ་མཚོ་དང་དཔག་བསམ་ཤིང་དགོས་མ་རེད། དེ་མ་གཏོགས་གཙོ་བོ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་ཚབ་དེ་ལ་ཨ་ནི། སྐྱབས་འགྲོ། སྤྱི་བཏང་གི་སྐྱབས་འགྲོ་ལ་ཡིན་ན་སྟོན་པ་ཤཱཀྱ་ཐུབ་པ་བཞག་དགོས་རེད། སྤྱིར་སྐྱབས་འགྲོ་དེ་ལ་གཙོ་བོ་ཤཱཀྱ་ཐུབ་པ་བྱེད་དགོས་ཡག་དེ་བསྟན་པའི་བདག་པོ་ཡིན་ཙང་རེད་བསྟན་པ་སྤྱིའི་དབང་དུ་བྱས་པ་རེད། ད་རིང་འདི་ལ་གཙོ་བོ་དེ་ལ། པད་མ་འདབ་མ་བཞི་བྱས་ནས

ཉམས་དབྱངས་མཐའ་དག་ལེགས་པར་གནས་ཏེ་ཚགས་སུ་ཚུད་པ་དགོས་སོ་གསུང་བས་ཉམས་དབྱངས་ཞག་འདོན་པ་སྟོན་ཡང་བཟླ་བར་འདོང་ལུགས། ཁ་བདེ་འདོན་པ་ནི་བས་གདངས་གཏོང་ལུགས་ཏེ་སྲིད་པའི་འདོན་པ་སྟོན་པའི་སྐོར་དུས་གདངས་ནི་ནོན་བསམ་སྤྱི་ཁོག་བསམ་བློ་གཏོང་མ་དགོས་པར་བི་གི་དོན་དག་བསམ་བློ་གཏོང་ཐུབ་པ་བྱུང་ན་ཨ་ནི་གདངས་ཀྱིས་བྱས། བསམ་བློ་གཏོང་ཡག་དེ་ལ་སྐབས་ཐོག་གི་བསམ་བློ་ཕན་ཐོགས་པོ་ཡོད་རེད། གདངས་དེ་མ་ཤེས་ན།

འགྲོས་ཟེར་ཡག་དེ་གཉན་སར་འགྲོའི་འགྲོ་དུས་ལམ་ཁ་ལ་ཕར་འགྲོ་དུས་ནི་པའི་འདབ་མར་བཅད། འགྲོས་བྱས་འགྲོ་སྟངས་ཡོད་རེད་དུས་ཚོད་རེད་དུས་ཚོད་ད་རེས་ང་ཚོ་མ་འགོར་བར་བྱས། ཡིན་ནའང་ལུང་དོན་བྱ་ཁྲིད་ཐོག་འགྲོ་བའི་བྱིན་རླབས་ཐོབ་འདུག་གོ་དེ་ལྟ་བུའི་ཚུལ་གྱིས་བྱས་ནས་གནས་དེར་ཟིལ་གནོན་སྐོར་སོང་ནས་དེར་སླེབས་མ་ཐག་གཞན་ཅི་ཡང་མི་བྱེད་པ་ད་གཅིག་པ་ཡོད་རེད་ཚིག་མི་བརྗེད་པ། རིག་པ་ངར་དང་ལྡན་པས། དམིགས་མེད་ཡོངས་གྲོལ་ལྟ་བའི་ངང་ལ་ཡུན་རིང་དུ་བཞག་དེ་ནས་ལངས་ནས་ཆུ་འདུག་ན་ཧུབ་གསུམ་མམ་བདུན་འཐུང། ཤིང་འདུག་ན་ཡལ་ག་ལ་འཇུས་ཏེ་སྒུལ་སྒུལ་བྱ། དེ་མེད་ན་རྡེའུ་བླངས་ཏེ་མལ་འོག་ཏུ་བཞག་ལྟ་བའི་ངང་ནས་ནམ་མཁའ་དང་བར་སྣང་ས་གཞི་ཐམས་ཅད་ལ་བལྟས་ཏེ་ཕཊ་དྲག་པོ་བརྒྱབ། རང་གི་ལུས་འདི་བླ་མ་ཡི་དམ་མཁའ་འགྲོ་ཆོས་སྐྱོང་སྲུང་མ། སངས་རྒྱས་བྱང་སེམས་ཐམས་ཅད་འདུས་པའི་ཐུགས་ཀྱི་བདག་ཉིད་མཆོད་རྟེན་རི་རབ་ཙམ་དུ་གྱུར་ནས། ས་གཞི་ཐམས་ཅད། ལྗིད་ཀྱིས་མནན་མེར་གྱིས་གང་བར་བསམ་ལ་ཕེབས་པའི་ས་དུ་གང་ཡང་མེད་པར་བསམ་དེ་ནས་གཞི་བདག་འདི་ཡིས་གཙོས་བྱས་པའི་ནགས་ཚལ་གྱི་ལྷ་འདྲེ་འདི་རྣམས་ཀྱིས་བདག་གི་མ་མ་བྱས་པ་གཅིག་ཀྱང་མེད་འདི་རྣམས་བདག་འཛིན་གྱིས་བཅིངས་པའི་དབང་གིས། འཁོར་བར་འཁྱམས་པའི་སྡུག་བསྔལ་གྱིས་མནར་བ་སྙིང་རེ་རྗེ། འདི་རྣམས་བླ་ན་མེད་པའི་བྱང་ཆུབ་ལ་འགོད་པའི་ཕྱིར་དུ་བདག་གིས་ས་ཕྱོགས་འདི་ནས་འཁོར་བ་མ་སྟོངས་ཀྱི་བར་དུ་གང་དུ་ཡང་གཡོ་བ་དང་འགུལ་བར་མི་བྱའོ་སྙམ་པས། སྣ་བུག་སྙམ་པའི་ངང་ནས་སྣ་བུག་གཡས་ནས་རླུང་སངས་ཀྱིས་བུས་པས་ཕྱོགས་ཐམས་ཅད་ཁྱབ་པར་བསམ། རླུང་བྱང་ཆུབ་ཀྱི་སེམས་དང་དབྱེར་མེད་པ་དེ་ཉིད་འཇིག་རྟེན་གྱི་ཁམས་ཀྱི་ལྷ་འདྲེ་ཐམས་ཅད་རང་དབང་མེད་པར་བསྡུས་ནས། རླུང་ནང་དུ་འཇུག་པ་དང་མཉམ་དུ་རང་གི་མཐའ་སྐོར་དུ་གནས་པ་ལ་སྟེང་འོག་ཕྱོགས་མཚམས་ཐམས་ཅད་ནས་མཁའ་འགྲོ་ཁྲོས་མ་ནག་མོ་གྲངས་ཀྱིས་མི་ཆོད་པས་བར་མཚམས་མེད་པར་བསྐོར་ཞིང་གང་དུ་ཡང་འགྲོ་ས་མེད་པར། ངུ་འབོད་ལྷང་ལྷང་བྱེད་པར་བསམ་ལ། སླར་ཡང་རང་སེམས་སྤྲོས་པའི་མཐའ་ཐམས་ཅད་དང་བྲལ་བའི་ངང་ལ་རྒྱུན་རིང་མཉམ་པར་བཞག་གོ། དེ་ནས་གནས་དང་ལྷ་འདྲེ་གསུམ་ཀ་ཟིལ་གྱིས་ནོན་པའི་མྱ་ལས་ཕྱོགས་གཅིག་ཏུ་དྲིལ་བ་ཡིན། དེ་ལྟར་བྱས་པས་མགོ་སྐོར་གྱི་ཚར་ཚད་མི་འབྱུང་ངོ། གཉིས་པ་ལ་གཉིས་ཐུན་དང་ཐུན་མཚམས་དང་པོ་ལ་གསུམ་སྔོན་འགྲོ་ཁྲིད་ཆེན་བཞི་ཡིས་རྒྱུད་སྦྱང་བ། ད་ཁྲིད་ཆེན་བཞི་ཟེར་ཡག་དེ་ད་ཧ་གོ་གི་རེད་བ། སྐྱབས་འགྲོ་སེམས་བསྐྱེད། ཚོགས་གཉིས་བྱིན་རླབས་འཇུག་བྱེད་དང་སྒྲིབ་པ་སྦྱང་བ་ཨ་ཡིག་བདུད་རྩིའི་ཆུ་རྒྱུན་བཞི་རེད།

འཁོར་བ་དང་ངན་འགྲོའི་སྡུག་བསྔལ་འཇིགས་ཤིང་སྐྲག་ནས་རེ་ས་གཞན་ན་མེད་པས་དུས་འདི་ནས་བྱང་ཆུབ་མ་ཐོབ་ཀྱི་བར་དུ་སྐྱིད་སྡུག་ཅི་བྱུང་ཡང་གནས་སྐབས་ཅིར་འགྱུར་ཀྱང་དཀོན་མཆོག་གསུམ་རིན་པོ་ཆེ་རྣམ་པ་གསུམ་ལ། གསུམ་མཁྱེན་ཅེས་སྐྱབས་འགྲོའི་རྒྱུ་གསལ་བཏབ་ནས་ཕཊ་སྐལ་ལྡན་ཐར་པ་སྒྲུབ་པའི་དེད་དཔོན་མཆོག་ཞེས་པ་ནས། ལངས་སོ་མུ་ཁྱུད་ཅན། བཟང་སྤྱོད་ཀྱི་རིམ་པ་ཡོངས་སུ་བླང་བར་བྱའོ་སྙམ་དུ་བསམ།

ཧ་ཅང་གི་མཐོ་པོ། ཡངས་པའི་སྟེང་དུ་སྣ་ཚོགས་པད་མ་འདབ་མ་སྟོང་དང་ལྡན་པའི་ལྟེ་བ་ལ། པད་མ་དང་ཟླ་བའི་གདན། དེའི་སྒང་ལ་རྩ་བའི་བླ་མ་དང་གཉིས་སུ་མེད་པ་མ་གཅིག་ལབ་ཀྱི་སྒྲོན་མ། མ་གཅིག་ལབ་སྒྲོན་གྱི་ཐུགས་ཀ་ལ་ཡུམ་ཆེན་མོ། དེའི་སྟེང་ལ་རྒྱལ་བ་རྡོ་རྗེ་འཆང་གཡས་སུ་གཤིན་རྗེ་གཤེད་གཡོན་དུ་ཀྱེ་རྡོར། གཡོན་དུ་འདིར། གཤིན་རྗེ་གཤེད་ལྷ་ཚོགས་གཡོན་དུ་བདེ་མཆོག་མདུན་དུ་གསང་འདུས་རྒྱབ་ཏུ་ཀྱེ་རྡོར། དེ་དག་གི་མཐའ་འཁོར་ལ་དངོས་བརྒྱུད་དཔལ་ལྡན་བླ་མ་ཡི་དམ་སངས་རྒྱས་སྒང་ག་ལོག་དང་དགོས་ཡག་དེ་བླ་མ་མཆོད་པའི་ཚོགས་ཞིང་ནང་ལོགས་བྱས་ནས་འགྲིག་གི་ཡོད་རེད། འོ་དེ་ནས་བཤད། ཡང་མཐའ་ཚུགས་ལྟར་ཁོ་རང་ཚོ་པའི་ནང་མདུན་ལྟར་བླ་མ་ཡི་དམ་གྱི་སྤྲུལ་པ་དཔག་ཏུ་མེད་པ་སེམས་ཅན་གྱི་གྲངས་དང་མཉམ་པར་སྤྲོས་འགྲོ་དོན་མཛད་ཅེས་མར་པ་ཀྱི་བསམ་བློ་གཏོང་དགོས་ཀྱི་ཡོད་རེད། རྒྱ་བོད་གཉིས་ཀྱི་དེ་གང་སྐྱེས་པ་བྱས་ཆོག་རེད།

ད། མ་གཅིག་ལབ་སྒྲོན་དེ་ལ་གསལ་འདེབས་ལུགས་དེ་ལ་འདི་ནི་ད་ག་ཚོད་སོང་བ་རེད། གསལ་རུ་གཏོང་ཡག་དེ་འདྲའི་ཡོད་བ་རེད་ད། འདི་ད་གིན་ཀློག་ཚར་བ་ཡིན་མ་ཡོད་བ་སྐོར་ལ་ད་ག་འདི་ཀློག་དགོས་ཡག་ཡིན་མི་འདྲ། གཙོ་བོ་གསལ་འདེབས་ཚུལ་མི་འདྲ་བའི་ཁྱད་པར་གཞན་བླ་མ་མཆོད་པ་ནང་བཞིན་ཡིན། གཙོ་བོ་མི་འདྲ་བའི་ཁྱད་པར་མ་གཅིག་ལབ་སྒྲོན་ཁྱད་པར་ཁོ་གཉིས་རེད་དེ་འདི་གསལ་པོ་ཡོད་ཡང། མ་གཅིག་ལབ་ཀྱི་སྒྲོན་མ། ལྟེ་བ་དང་གེ་སར་དང་ལྡན་པ་དང་བདེ་བ་ཆེན་པོའི་ཡེ་ཤེས་མཚོན་བྱེད་ཟླ་བའི་དཀྱིལ་འཁོར་ཉ་གང་བ་དེ་ཡི་སྟེང་མ་གཅིག་ལབ་ཀྱི་སྒྲོན་མ་སྐུ་མདོག།

ཕྱག་དེ་གཡས་ཀྱི་དང་པོ་ན་གསེར་གྱི་རྡོ་རྗེ་རྩེ་དགུ་པ་གཡོན་གྱི་དང་པོ་ཡུམ་གྱི་པོ་ཏི་བསྣམས་པ་ཕྱག་དང་པོ་འོག་མ་གཉིས་མཉམ་གཞག་གི་ཕྱག་རྒྱ་མཛད་པ་དེའི་ཐུགས་ཀར་ཏིང་ངེ་འཛིན་སེམས་དཔའ་ཧཱུྃ་ཡིག་མཐིང་ག་འོད་ཟེར་ལྔ་འཕྲོ་བ་བསྒོམ་མོ་གསུངས་པ། ད་ཧཱུྃ་ཡིག་མཐིང་ག་འོད་ཟེར་ལྔ་འཕྲོ་བ་དེ་མ་གཅིག་ལབ་སྒྲོན་གྱི། འདི་རེད་བ། ཐུགས་ཀ་ལ་ཡིག་ཏིང་ངེ་འཛིན་སེམས་དཔའ་རེད་ཡུམ་ཆེན་མོ་རྐྱང་རྐྱང་སྒོམ་ན་ཨ་ཡིག་སེར་པོ་རེད་ཡོད་རེད་དེ་འདི་ཧཱུྃ་ཡིག་གསུངས་འདུག།

བཞད་པའི་སྒྲ་དབྱངས་ལས་སྐྱབས་འགྲོའི་ངོ་བོ་ཨེ་ཐལ་བ་རང་ཉིད་འཇའ་ལྷག་པར་འཇིགས་པ་དང་དཀོན་མཆོག་སྐྱོབ་པའི་ནུས་ལྡན་དུ་ཤེས་ནས་དེ་ལས་ཤེས་པ་ལས། ཤེས་ལས་བྱུང་བའི་སྐྱབས་འགྲོ་ལ་ཐམས་ཅད་མཁྱེན་པ་ཁྱོད་ཉིད་བཞེད་ཅེས་གསུངས་པ་ལྟར་རང་ཉིད་འཁོར་བ་དང་ངན་སོང་གི་སྡུག་བསྔལ་གྱིས་འཇིགས་པ་དང་དཀོན་མཆོག་གསུམ་ལ་དེ་ལས་སྐྱོབ་པའི་ནུས་པ་ཡོད་པ་ཤེས་པའི་བློ་བཅོས་མ་མ་ཡིན་པ་སྔོན་དུ་གཏོང་དོན་དེ་དྲིལ་ཏེ། ཉམས། འདིས་ནི་ཉམས་སུ་ལེན་པ་ནི། ག་རེ། བདག་དང་དྷ་སའི་ལྷ་འདྲེས་གཙོ་བྱས་པའི་འགྲོ་བ་སེམས་ཅན་ཐམས་ཅད་ཐོག་མ་མེད་པ་ནས་ད་ལྟའི་བར་དུ་ལས་ཉོན་གྱི་དབང་དུ་སོང་ནས་སྲིད་རྩེ་ནས་མནར་མེད་ཀྱི་བར་དུ་རང་དབང་མེད་པར་འཁྱམས་ནས་སྡུག་བསྔལ་སྣ་ཚོགས་པ་ཞིག་མྱོང་དགོས་པར་འདུག་ད་དུང་ཡང་དེས་མི་ཆོག་པར་མ་རིག་པའི་དབང་གིས་ལས་ཀྱི་བསགས་ལས་ཀྱི་དབང་གིས་འཁོར་བར་འཁྱམས། འཁྱམས་ནས་སྡུག་བསྔལ་སྣ་ཚོགས་པ་ཞིག་མྱོང་དགོས་པར་འདུག་དེར་མ་ཟད། སྟོང་ཉིད་མངོན་སུམ་དུ་རྟོགས་པའི་དགྲ་བཅོམ་པ་ལྟར། དགའ་དགའ་དང་སྐྱིད་སྐྱིད་ཀྱི་ངང་དུ་ལྷོད་དེ་སྡོད་པ་ནི་འདྲ། མགོ་རུས་རྣ་བ་མ་ཚོས་མགོ་རུས་རྣ་ཡང་མ་ཚོས་པ་དེ་འདྲ་ནི་རང་འདུག་བྱས་པར་ང་རང་ཚོས་ཆོས་བྱས་ནས་ཡུན་རིང་པོ་དེ་ཙམ་ཞིག་སོང་ཀྱང། ལས་སྐལ་གྱི་ཚེ་འདི་རིལ་བློས་བཏང་སྟེ་སྡིག་སྤོང་དགེ་སྒྲུབ་སོགས་ལ་མི་བརྩོན་པར་དད་ཟས་དང་དཀོར་ཟས་ལ་བག་མེད་དུ་སྤྱོད་པ་འདི་སྣང་མེད་བསམ་ན། སྙིང་གས་པ་ཙམ་དུ་འདུག་འདི་འདྲ་བ་ངན་སོང་དུ་འགྲོ་བའི་རྟགས་དང་མཚན་མ་ཡིན་ངེས། གཞན་ཡང། ང་རང་གིས་བྱས་པའི་ལས་མི་དགེ་བ། དགེ་མི་དགེ་གཉིས་ལས་མི་དགེ་བ་མང་ཞིང་མི་དགེ་བ་བྱས་ཤིང་བསགས་པ་མང་བར་འདུག་པའི་ཕྱིར་འཁོར་བ་དང་ཁྱད་པར་ངན་སོང་དུ་སྐྱེ་བ་ལས་འོས་མི་འདུག་པས། འོས་མི་འདུག་དེས་ན་སྡུག་བསྔལ་དེ་དག་ལས་སྐྱོབ་པའི་ནུས་པ་མདུན་ན་བཞུགས་པའི་བླ་མ། དཀོན་མཆོག་གསུམ་མ་གཏོགས་གཞན་སུ་ལ་ཡང་མེད་པས་སངས་རྒྱས་ལ་སྐྱབས་སྟོན་པ་པོ་ཆོས་ལ་སྐྱབས་དངོས་དགེ་འདུན་ལ་སྐྱབས་སྒྲུབ་པའི་ཟླ་གྲོགས་ཤེས་ཏེ་སྐྱབས་འགྲོའི་དོན་ཇི་ལྟ་བ་བཞིན་དུ་བསྒྲུབས། མཐོ་རུ་གཏོང་དམའ་རུ་གཏོང་ཅི་མཛད་ཀྱང་བླ་མ་དཀོན་མཆོག་རིན་པོ་ཆེ་རྣམ་པ་གསུམ་མཁྱེན། ཁྱེད་རྣམས་ཀྱིས་བདག་དང།

སྐལ་ལྡན་ཐར་པར་འཁྲིད་པའི་དེད་དཔོན་མཆོག་རྩ་བརྒྱུད་བླ་མའི་ཚོགས་ལ་སྐྱབས་སུ་མཆི། དངོས་གྲུབ་མ་ལུས་དམ་པ་མ་ལུས་འབྱུང་བའི་གཞི་ཡི་དམ་ལྷ་ཚོགས་རྣམས་ལ་སྐྱབས་སུ་སྤངས་རྟོགས་མཐར་ཕྱིན་སྟོན་པ་བླ་ན་མེད་ཡང་དག་རྫོགས་སངས་རྒྱས་ལ་སྐྱབས་སུ་ཞི་བའི་གནས་བྱང་ཆེན་འདོད་ཆགས་བྲལ་བའི་ཞིང་སླུ་མེད་དམ་པའི་ཆོས་ལ་སྐྱབས་སུ་རྟག་ཏུ་དགེ་བའི་འདུན་པ་ཕུན་སུམ་ཚོགས། ཚོགས་མཆོག་དགེ་འདུན་རྣམས་ལ་སྐྱབས་སུ་མཆི་ཞེས་ལན་གང་མང་བརྗོད་ཅིང། དམིགས་པ་ཡིད་ལ་བྱ་བའི་ཚུལ་དང། བདུད་རྩི་འབེབས་སྦྱང་ཇི་ལྟར་བྱ་བའི་ཚུལ་ནི་བྱང་ཆུབ་ལམ་གྱི་རིམ་པའི་སྔོན་འགྲོ་མན་ངག་ཞལ་ཤེས་ནས་འབྱུང་བ་ལྟར་བྱའོ། སླར་ཡང། ཡང་སྐྱབས་འགྲོ་རེད་འདི་བསྡུས་པ་རེད། སླར་ཡང་ཕུལ་བྱུང་ཞིང་གི་དམ་པ་ཁྱེད་རྣམས་ལ་བྱང་ཆུབ་སྙིང་པོའི་བར་དུ་སྐྱབས་སུ་མཆི། གུས་པས་བདག་ནི་ཁྱེད་ལ་འབུལ་ལགས་ན་མགོན་པོ་ཐུགས་རྗེ་མངའ་བས་བཞེས་སུ་རང་གི་ལུས་ཕུལ་བ་རེད། དེ་རྗེས་སྐལ་ལྡན་ཐར་པ་དང་འདས་ཀྱི་འགྲོ། ཞེས་སོགས་སྐྱབས་འགྲོ་ལྔ་སྐོར་ཅི་རིགས་པ། དེ་ལྔ་སྐོར་ཅི་རིགས་པ་གཞུང་དུ་ཇི་ལྟར་གསལ་བ་བཞིན་ཐ་ནའང་ལན་བདུན་གྱི་བར་བརྗོད། འདི་དག་གི་སྐབས་སུ་ཡང་བདུད་རྩི་འབེབས་སྦྱང་སོགས་ལམ་རིམ་སྔོན་འགྲོ་དང་མཚུངས། དེ་ནས་སྐྱབས་ཡུལ་སྤྱི་ལ་དམིགས་ནས་ཕུལ་བྱུང་ཞིང་གི་དམ་པ་ཅེས་སྐྱབས་ཡུལ་བབས་སྐྱབས་བཞི་སྐྱབས་འགྲོ་གདུང་ཤུགས་དྲག་པོ་བསྒོམས་ཏེ་བརྗོད། གཉིས་པ་བདག་ཉིད་བྲན་དུ་འབུལ་ཏེ་སེམས་བསྐྱེད་པ་རྣམས་རིམ་པ་བཞིན་དུ་སྟོན་པ་ལ་གུས་པས་བདག་ནི་ཁྱེད་ལ་འབུལ་ལགས་ན་ཞེས་སོགས་ཀྱིས།